དེ་འདྲ་སྔར་ཁོ་གཉིས་གཉིས་དེ་ཡི་ལོ་རྒྱུས་ཀྱི་ཧོར་བ། དབྱངས་ཅན་མ་དང་ནོར་རྒྱུན་མ་གཉིས་པོ་དེ་གཅིག་གིས་ཤེས་རབ་ཀྱི་དངོས་གྲུབ་སྟེར་ས་ཤེས་རབ་ཀྱི་དངོས་གྲུབ་ཁར་སོང་བའི་བ་གའི་དངོས་གྲུབ་གནང་ས་དེ་ལ་གཅིག་དེ་ནས། ནོར་གྱི་དངོས་གྲུབ་ཡིན་ནའང་ད་དུ་ཁོ་མི་གནང་གི་མེད་གསུང་ཡང་གཅིག་དང་ནོར་གྱི་དངོས་གྲུབ་གནང་ས་དེ་ལ་ཨ་ནི། དབྱངས་ཅན་མའི་ཤེས་རབ་ཀྱི་དངོས་གྲུབ་དེ་གནང་གི་མེད་གསུང་ཞིང་ཁོ་རང་སྔོན་སློབ་པ་ལམ་གྱི་གནས་སྐབས་སུ་ཁོང་རང་གཉིས་དེ་འདྲའི་ཐུགས་དགྱེས་དང་དེ་འདྲ་ཞིག་བྱུང་བ་འདྲ་འདུག་ཁོས་རྐྱེན་བྱས་ནས་ད་ལྟའི་གནས་སྐབས་ལ་ད་ཁོང་ཚོ་གཉིས་ལ་དེ་འདྲའི་ཁ་ནད་ཡོང་སྟེ། ཡིན་ན་ཡང་སྔར་སློབ་པ་ལམ་གྱི་གནས་སྐབས་སུ་དེ་འདྲ་བྱུང་བ་ཡིན་ཙང་ད་ལྟའི་གནས་སྐབས་ལ་ཡང་གཏན་སོ་དེ་འདྲ་ཞིག་ཡོད་ཅིག་ཡོང་གི་ཡོད་ས་རེད་སྒྲུབ་པ་པོ་རང་ཉིད་ལ་ཁོང་ཉིད་ལ་ཡང་ཡིན་ཙང་སྒྲུབ་པ་པོ་དེ་ལ་ཡོང་མི་ཚེ་ཡང་ལྷ་མོ་ནོར་རྒྱུན་མ་དེ་སུ་ཞིག་གཅེན་ཡང་དང་གཅེན་ཡང་དང་ཁོ་ལ་གཏོར་མ་གཏོར་མ་ཞིག་ཕུལ་ཞེས་ཡང་ང་རང་ཚོ་ནོར་རྫས་སུ་དང་ནོར་རྫས་ཞི་བོ་ཞི་བོ་དང་ནོར་དགོས་པའི་གང་ཡང་མ་སྟེ་འཚོ་བས་མ་ཕོངས་པ་ཞིག་དགོས་དགོས་ཨ་རོགས་ཆོས་བྱེད་པ་ལ་འཚོ་བས་ཕོངས་ན།

གཅིག་བདག་རང་ཉིད་རྣམས་ཀྱི་དབྱངས་ཅན་མ་ལ་བསྐྱེད་ནས་མཆོད་པ་ཕུལ་ཡ་གཅིག་ཡོད་རེད་བདག་བསྐྱེད་དེ་མ་དེའི་མཆོད་པ་དེ་ཞེས་བདག་བསྐྱེད་བྱེད་གཅིག་བླ་མ་ཡི་གཏོར་མ་ཕུལ་བའི་གནས་སྐབས་དེ་ལ་མདུན་བསྐྱེད་ཀྱི་ལྷ་མོ་ཆེའི་དབྱངས་ཅན་མ་སྤྱན་དྲངས་དེ་ལ་ཉེར་སྤྱོད་ཕུལ་ཡ་གཅིག་རེད་ཨོ་ཐུགས་ཤིག་ནོར་རྒྱུན་མ་ལ་གཅིག་ཡོད་རེད་དེ་དེ་ཕལ་ཆེར་དང་དམིགས་བསལ་མ་བྱུང་ན་འགྲིག་རེད་བསམ་གྱི་འདུག་ངས། ཏོག་ཙམ་སྤྱིར་བཏང་མཆོད་པ་ལ་དེ་ཡོད་རེད་དངོས་སུ་བཤམས་པ་གཅིག་དང་ཡང་ཡིད་ཀྱིས་སྤྲུལ་བའི་ཡིད་འབྱུང་གི་མཆོད་པ་ཡིད་འབྱུང་གི་མཆོད་པ་ཟེར་དེ་འདྲ་ཡོང་དགོས།

བགོ་བཤའ་རྒྱག་གི་ཟུར་ཕྱེ་ནས་བྱིན་གྱིས་བརླབས་དུས་ལ་ཆ་ཤས་རེ་རེ་རེ་རེ་སྟོང་སྦྱང་བྱས་ཐིམ་དེ་བྱིན་གྱིས་བརླབས་དུ་བྱས་ན། ཆ་བཅོ་ལྔའི་ཟུར་ཕྱེ་ཆ་རེ་ཉི་མ་རེ་ལ་ཐེངས་མ་རེ་རེ་མ་དུ་འབུལ་དགོས་པ་ཡིན་དུས་ཉི་མ་བཅོ་ལྔ་ཡིན་ན། ཆ་བཅོ་ལྔ་ལ་བགོ་བཤའ་རྒྱག་ནས་སོ་སོའི་སེམས་ཀྱི་ལས་དངོས་སུ་རྒྱག་དགོས་ཡ་མ་རེད་སེམས་ཀྱི་ནང་ནས་དེ་འདྲ་བྱེད་ཀྱི་འདུག་བྱིན་གྱིས་བརླབས་ཡོང་དུས་ལ་ཆ་བཅོ་ལྔ་རེ་རེ་བྱིན་གྱིས་བརླབས་དགོས་སྟོང་སྦྱང་བྱས་ཁོ་བྱིན་གྱིས་བརླབས་དུ་འབུལ་ཡ་ཟུར་ཟ་མ་བཏང་དེ་ནས་ཅིག་དེ་ཚོ་ནི།

མཁར་ས། སངས་རྒྱས་བསོད་ནམས་ཟས་ཀྱི་རྫས་རྙེད་ཀྱང་དེ་ལ་ཞི་བས་བྱས་པ་ཟོས་མི་འགྱུར་ཟས་བྱེད་པའོ། དེའི་ཕྱིར་འདུག་ས་ཁོང་ཚོ་ལ་རྩ་ནས་ཕུལ་བཞག་ནས། ཡག་པོ་ཕུལ་ན་རེད་སྡུག་པོ་ཕུལ་ན་ཁོ་ལ་ཁ་ཁའི་བཟང་ངན་འགྲོ་ཡ་མ་རེད། ཡིན་ནའང་འབུལ་འབུལ་བ་པོ་རང་ཉིད་ང་རང་ཚོ་ལྟ་བུ་ལ་བསོད་ནམས་ཀྱི་ཚོགས་རྒྱ་ཆེ་ཆུང་གི་ཁྱད་པར་ཡོང་ཡ་ཡིན་པ་རེད། དེ་ལྟར་གང་བཟང་བཟང་གང་སྤུས་དག་དག་ཅིག་ཕུལ་ཡ་དེ་གལ་ཆེན་པོ་ཡིན་པ་རེད། རེད་བ། ཏོག་ཙམ་ཅིག་རང་གི་ངོས་ནས་ཡང་དད་གུས་གང་ཆེ་དེ་འདྲའི་ཅིག་ལ། གཏོར་མ་མཆོད་པ་ཕུལ་ཡའི་རིགས་དེ་ལ་བསམ་ལུས་ནང་ནས་གང་སྤུས་དག་དག་ཅིག་དང་གང་གཙང་དག་ཅིག་དང་བས་ཁུང་དཀར་སོགས་རེ་འགའ་རང་ཚོད་དང་དེ་རུ་བྱས་ན་ཐེངས་མ་གཅིག་གཉིས་གསུམ་བཞི་བྱས་སོང་ན་གང་འཚམ་གཅིག་ནི་ཟླ་བ་གཉིས་གསུམ་པ་ར་དེ་སྨོས་ནས་རང་བཞིན་གྱི་མཆོད་པའི་རིགས་དེ་ལ་དོ་སྣང་བྱས་པས་གཙང་སྦྲ་རུ་ག་ཚོད་ཐུབ་ཐུབ་བྱེད་ངེས། རང་བཞིན་ཁོ་རང་གོམས་པའི་ཤུགས་སུ་གྲུབ་ཡོད་ལ་དེ་ཏན་ཏན་ཡོང་ཡས་འདུག་ཨ་ཅེ་ད་ཏོག་ཙམ་མཆོད་པ་དེ་ཚོ་ཕུལ་ཡའི་རིགས་འདི་ལ་གང་བཟང་བཟང་དང་དག་སྤུས་གང་དག་དག་ཅིག་མ་བསྒྲིགས་དུས་བཙལ་ཡང་བས་རང་རང་ཆ་ལང་དེ་འདྲ་མ་ཡིན་པ་བྱས།